ང་བྱེད་ལུགས་རྣམ་མ་སར་སྒྲུང་ཚོ་ལས་གཞོམ་ཅི་ར་ཡུས་རྣོ་འོང་འདི་གས་པའི་ཆེ་སྨན་ཁ་ན་ལུ་འཇོག་གོ། དེ་སྨན་ཁ་ན་མ་འཇོག་གི་ཧེ་མ་ལ་ར་ཆེ་རུས་ཏོ་འདི་ག་དེ་ལས་ན་ཡིན་ན། དེ་ལས་ལ་བི་བཟུ་མུ་འདི་སུ་ག་དེ་བས་སུ་ཆབ་ཡིན་ན། འདི་སུ་མེ་གི་བཟུ་མུ་ན་ལུ་ཆེ་གི་རུས་ཏོ་ཆག་འདི་ག་དེ་ལས་ཆག་སོང་སོ་མིན་ན་འདི་ཚུ་ལས་གཞོ་བའི་ལྟ་ཞིམ་ད་ལུ་འདི་རུས་ཏོ་འདི་ཨེ་མ་ཏྲིག་ཏྲི་བས་ལས་གཞོམ་ཅི་བས་བཙུག་གོ། དེ་མ་བཙུབ་གི་ཧེ་མ་ལ་ར་རྣམ་མ་སར་མེ་གི་བཟུ་འདི་ཆེ་ལུ་ཆག་འོང། ཆེ་འདི་ཁ་ལུ་འདི་སུ་མེད་ཀི་ཁྲག་འདི་ཆུ་འཐེན་འདི་མི་འཇོ་འདེ་ར་བེ་ཆོ་ཆུ་ཕྱི་ཁ་འདི་འཐེན་འདི་མེ་འོ་རེ་འདི་སུ་མེད་ཀི་ཁྲག་འདི་ཆུ་འདེ་བེ་འོ་ད་ལུ་འདི་ཁྲག་འདི་ན་ན་ལེ་ར་ན་མ་ས་མེད་ཀི་ན་ཏང་ཐ་བེ་འདུན་འདི་ན་ཏང་ཐ་བེ་འདུན་མེད་འདི་ཁྲག་འདི་ན་ན་ལེ་ར་ཁྱེད་ཀི་སུ་ཅབ་འདི་གི་བེ་འདི་ཁྲག་འདི་འཐེན་འདི་འདོད་བེ། བདེ་བའི་མ་ཇོ་གི་ཧེ་མ་ལ་ར། ཆེ་ཕམ་པིན་ཆ་དུས་ཚུགས་ད་རེས་སུ་བཅབ། ན་བས་སུ་བཅབ། ན་ཚིལ་བས་སུ་བཅབ། ཉིན་གཅིག་གཉིས་དེ་ཆེ་གི་ཕྱི་ན་ར་སྐུ་གསུམ་སྲིད་པའི་དུས། དུས་སུ་མེད་གི་ལབ་དེ་དུང་ད་རུ་ར། ལབ་དེ་དུས་སུ་མེད་གི་གི་ཆུ་གི་ཏོག་དུ་ར་རུ་ར། དུས་སུ་མེད་གི་ཆེ་གི་ལབ་དུས་ཚུགས་པ་མ་སུབ་གི་ཡ་སུབ་རུ་བྱེད་པའི་ཕྱིན་ཆད་མ་བསྒྲུབས།

ཀུན་སྤྱོད་ཀྱི་སྐུ་མདུན་ལུ་གཉན་བསེ་མི་བྱམས་དང་སྤུན་སེམས་འདི་ཚོ་ག་ར་ལུ་སེམས་མི་ཀུན་སྤྱོད་ཀྱི་མཚན་གྱི་ནང་ན་ལས་ར་བྱེད་ག་ར་ལུ་སྐུ་བཟོ་བཟང་པོ་དང་ཁྲི་ལྡེ་བའི་བྱོན་པོ་ལེགས་སོ་ཡུས་སེ་ཤུ་ནི་ཨིན་ད་རེ་དོ་རུ་ར་ང་བྱེད་ག་ར་ལུ་ཀུན་སྤྱོད་ཀྱི་བཀའ་གི་སྐོར་ལས་དུམ་བཀྲ་ཅི་བྱེད་ག་ར་ལུ་ལས་གཞོམ་བྱིས་པའི་རྟེན་འདི་བའི་ཡུས། འདི། ལས་གཞོམ་ཟེར་ལབ་དག་ལ་བསྟུན་འདི་གི་བས། ཁྱེད་རྣམ་མ་སེམས་མའི་སྡུག་བསྔལ་དང་དཀའ་ངལ་ན་ལོ་ཡུལ་མིས་ཕམ་སྤུན་ཆ་འདི་ཚོས་རྣམ་མ་སེམས་མ་དྲོ་བོ་ཅིག་མནོ་བསམ་ལས་གཞོབ་པའི་སྟངས་འདི་བས་འོང་འདི་གི་བས་ཡོད་བདག་བསྟུན་འདི་བས་ཁྱེད་ག་ར་ལོ་སྐྱོན་བཅོས་གི་ཁྱེད་གི་ཐུགས་སྙིང་ན་ལུ་ར། རྣམ་མ་སེམས་མས་ཅི་ལ་སྦོམ་གནང་བ་སེ་ཞུ་ནི། ད་རེས་ང་ཁྱེད་ཚོས་ག་ར་གི་མནོ་བསམ་ལས་གཞོབ་པའི་སྟངས་གི།

བཟླས་པའི་བླ་ལོ་མ་བཏུབ། འདི་མ་བཏུབ་མི་སྟོན་ད་དུ། སྐྱོན་བཅོས་ཀྱི་བཀའ་སྔགས་ཀྱི་ཧ་གོ་དུས། ད་སྐྱོན་བཅོས་བཀའ་ཀྱི་ནང་ན་ལུས་ངག་གི་རྟགས་དུ་འཇོག་ད་ལུ། མི་དུས་སུ་མེད་ཀྱི་རང་གིས་རང་གི་སྲོག་བཅད་དེ་བས་ཤི་དུས་ཡོད་ད་ལུ། འདི་ལུས་ནམ་མ་སེམས་པའི་ཐོ་རེ་ལུ་མི་ཧུད་ཟེར་ལབ་ཨི་མེད། མ་དོན་ད་ར་ང་ཐོ་རེ་ལུ་འཇོག་ནི་ཨི་མེད་ཟེར་མནོ་བསམ་བཏང་དགོས་པས་འདི་བས་ནི་འདི་གིས་ང་ཐོ་ཐོ་སུན་ཟེར།

ནམ་མ་སེམས་པའི་ལུས་རྒྱུད་འདི་མ་སྒྲོགས་མ་སྒྲོགས་འཇོག་དང་ལུས། ང་རང་གིས་རང་བསྲེགས་ནུས་པའི་ཁྱེད་ཀྱི་ལག་ལེན་ཐབས་འབེལ་འཇོག་དང་ལུས། ཁྱེད་ཀྱི་ལག་པ་ལུས་ཀྱི་བཅུད་ཡུལ། ཡང་ཅི་བན་ཁྱེད་ཀྱི་སྨན་འདི་བཅུད་ས། ཡང་ཅི་བན་ཆང་གི་སྦྲང། འདི་བཟོ་མེད་རང་བབས་དུས་རུས། འདི་ཤི་འདི་ཡོབ་དང་ལུས། མ་བུ་ལ་ར། འདི་མི་ཤི་མི་འདི་ནམ་མེ་ཡ། ཀུན་སྤྱོད་ཀྱི་རྐུབ་འདི་ལུས་འཇོམས་མི་བཟོ། ཡང་ཅི་བན་ཡ་ཐོ་རི་ལུས་འཇོམས་མི་བཟོ། ཡང་ཅི་བན་ང་བྱེད།